རྣམ་པ་ཚོ་སྐུ་ཁམས་བཟང་ང་ཀུན་བཟང་སྒྲོལ་མ་ཡིན། ད་དེ་རིང་གི་ང་ཚོའི་ཨ་རི་རླུང་འཕྲིན་ཁང་གི་ཨ་ནི་བོད་སྐད་སྡེ་ཚན་གྱི་བདེ་སྐྱིད་ཀྱི་ས་བོན་ཞེས་པའི་ལེ་ཚན་འདིའི་ནང་ལ་ཡང་ད་བློ་རིག་དང་ཨ་ནི་སེམས་དང་སེམས་བྱུང་སྐོར་ལ་ཡང་གླེང་མོལ་ཞུ་ཡས་ཡིན།

ཡང་སློབ་སྦྱོང་བྱས་རྗེས་བསླབ་པ་མཐར་སོན་བྱས། ཨཱ་དེ་ནས་ད་ཨེ་མོ་རི་གི་ཚན་རིག་གི་ཟབ་སྦྱོང་ལ་ཡང་ལོ་ལྔ་སློབ་སྦྱོང་བྱས་དེ་ནས་ཚན་རིག་སྣེ་ཁྲིད་ཀྱི་ཟབ་སྦྱོང་ལ་ཡང་ལོ་གསུམ་བཅས་སློབ་སྦྱོང་བྱས་དེ་ནས་ང་སེམས་ཁུལ་ལ་ཡང་དགེ་རྒན་ལོ་གཉིས་བཅས་བྱས་པ་ཡིན། བོད་ཕྲུག་ཁྱིམ་སྡེ་ལ་ཡང། དེའི་རྗེས་ལ་དེ་ཏཱ་ལའི་བླ་མ་མཐོ་རིམ་སློབ་གཉེར་ཁང་ལ་ཡང། དགེ་རྒན་བྱེད་ཅིང། སྤྱི་ལོ་ཉིས་སྟོང་བཅུ་གསུམ་ནས་བཟུང་ནས་ད་ལྟ་བར་དུ་ལ་ཡང་དགེ་རྒན་བྱས་ཏེ་བྱེད་མུས་སུ་གྲབས་ཀྱི་ཡིན་ཞུ་ཡ་ཡིན། འོན་ཏེ་སྦེང་ལོར་ལ་དེ་བསྡད་པའི་རིང་ལ་ཡང་ད་དེའི་གཡས་གཡོན་འདི་བ་ལ། རྒྱ་གར་གྱི་སྤྱི་ཚོགས་དམིགས་བསལ་གྱི་ད་ཅིག་མཐོ་སློབ་འདྲ་བོ་དང་དེ་ནང་བཞིན་ཡ་ནས་ཅིག་སློབ་གྲྭ་ཁག་དང་ནི་དེ་རྒྱ་གར་གྱི་ཆོས་ཚོགས་འདྲ་བོ་དེ་འདྲ་དེ་ག་ནང་བཞིན་གཞུང་འབྲེལ་དང་གཞུང་འབྲེལ་མ་ཡིན་པའི་ཚོགས་པ་དེ་གས་ལ་ཡ་ད་ཅིག་ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་ཡིན་ན་འདྲ་འདུག་ཨ་ནི་བོད་ཀྱི་རིག་གནས་ཡིན་ན་འདྲ་འདུག་ཨ་ནི་བོད་ཀྱི་ད་ག་ལ་བར་ཅིག་ལོ་རྒྱུས་ཡིན་ན་འདྲ་འདུག་བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་ད་ཆབ་སྲིད་ཀྱི་ལངས་ཕྱོགས་ཡིན་ན་ད་ག་འདི་གས་འདི་དུ་བ་ལ་ཡ་ཅི་ངོ་སྤྲོད་བྱེད་ཡ་དང་དེ་ཁོ་རང་ཚོ་གི་བ་སྐད་བཏང་བ་ནང་བཞིན་ད་སྐད་ཆ་བཤད་ཡ་དང་ཨ་དེ་བ་ལ་ཅིག་དམིགས་བསལ་གྱི་ཆོས་ལུགས་མཐུན་འབྲེལ་རྒྱལ་བ་རིན་པོ་ཆེ་གི་ཨ་དགོངས་བཞེས་ནང་བཞིན་གྱི་ཆོས་ལུགས་མཐུན་འབྲེལ་སྒང་དང་ཨ་ནི་དམིགས་བསལ་གྱི་ད་ཅིག་ཤེས་ཡོན་གྱི་སྡེ་ཚན་ནང་ལོགས་ལ་ཨ་ནི་བྱམས་བརྩེ་དང་ཨ་ནི་ཅིག་ག་ལ་བཟང་སྤྱོད་ཀྱི། ད་ཅིག་བསླབ་གཞི་ལ་བར་སློབ་གསོ་དེ་གི་དེ། ནི་བཅུག་ཡ་དེ་འདྲའི་སྒང་ལ་ད་ངས་ད་ལྟ་བར་དུ་ཡང་ལས་ཀ་འདྲ་བོ་ཅིག་ཏོག་ཙི་ཏོག་ཙི་ཅིག་བྱེད་ཐུབ་ཀྱི་ཡོད་པའི་བཟོ་འདྲ་ཞིག་ནུས་པ་ཡོད་པའི་བཟོ་འདྲ་ཞིག། ང་རང་གྲྭ་པ་ཅིག་ཡིན་པའི་ཆ་ནས་ཆོས་ལུགས་མཐུན་འབྲེལ་བྱེད་ཡ་དང། ནི་ཅིག་སོ་སོ་ཅིག་ཤེས་ཡོན་གྱི་སྡེ་ཚན་ཅིག་ནང་ལས་ཀ་བྱེད་ཀྱི་འཇུག་པའི་ཆ་ནས་ཤེས་ཡོན་གྱི་སྡེ་ཚན་ནང་ལོགས་ལ། ད་བྱམས་པ་དང་བརྩེ་བ་དང་དེ་ཚོ་གི་ད་བྱམས་བརྩེ་གི་སློབ་གསོ། ཨ་ནི་ད། ག་རེ་ཞུ་བ་བཟང་སྤྱོད་ཀྱི་སློབ་གསོ་ཟེར་བ་རེད་ད། དེ་ཚོ་ཡར་བཅུག་ཡག་གི་དེ་ཡང་ཆོས་ལུགས་ལ་བརྟེན་མ་དགོས་པའི་ཐོག་ནས། ཨ་ནི་ཅིག་གི་བཟང་སྤྱོད་ཀྱི་སློབ་གསོ་དེ་འདྲའི་ལ་ཡ། ཨ་ནི་ཡ་སློབ་ཐུབ་ཡ་དེ་འདྲའི་སྒང་ལ་ད་ཅིག་སྐད་ཆ་བཤད་ཡ་ད་དེ་འདྲའི་བྱས་བྱས་གང་ད་ག་ལ་ཧ་ཙམ་ད་ཅིག་ནུས་པ་ད་ཅིག་ཐོན་ཐུབ་ཀྱི་ཡོད་པའི་བཟོ་འདྲ་ཅིག་ཨོ་དེ་འདྲའི་ད་ཅིག་མཐོང་གི་འདུག་ཞུ་ཡ་ཡིན། ལོ་ལོ་ཟེར་ཐོ་བྱས་ན་ད་ལྟ་ང་རང་ཚོའི་གསུང་ཡ་ལ་བྱས་ན། ཏཱ་ལའི་བླ་མའི་མཐོ་སློབ་ཀྱི་ནང་ལ་ཡ། དགེ་རྒན་གྱི་ཕྱག་ལས་གནང་གི་ཡོད་གསུང་གི་འདུག་ཨཱ་ནི་ཕ་གིར་ག་རེ་བསྐངས་ར་དེ་སློབ་ཚན་ག་རེའི་ཐོག་ལ་གནང་གི་ཡོད་ན། ད་ངས་ཀྱིས་ད་དེ་ང་ཚོ་ནམ་རྒྱུན་ད་སླབ་དེ་གཙོ་བོ་འགྲོ་གི་ནང་པའི་གི་ལྟ་གྲུབ་བྱས་ངས་ཀྱིས་སླབ་ཡ་དེ་རེད་ད་ངའི་གི་སླབ་ཡ་གི་བསླབ་གཞི་དེ་གི་དེ་རེད། ནང་པའི་ལྟ་གྲུབ་ད་ནང་པའི་གི་སེམས་ཁམས་རིག་པ།

ཨ་ལེ་ལགས་ལགས་སོ། ད་དེ་ད་རེས་ངས་དེ་གདན་འདྲེན་ཞུས་པ་འདི་ངའི་ད་ལེ་ཚན་གཅིག་བཟོ་གི་ཡོད་རེད་འདི་དང་འབྲེལ་བ་ཞེ་དྲག་ཆགས་གི་འདུག་ཨ་ནེ་དགེ་སློང་ལགས་ལ་ཡང་འདི་གཅིག་བཀའ་འདྲི་ཞུས་ན་བསམ་སོང་ད་ད་རེས་རྒྱལ་བ་རིན་པོ་ཆེ་གི་ནམ་ཞག་རྒྱུན་དུ་བོད་པའི་གཞོན་སྐྱེས་ཚོ་ལ་ཡང་ད་ནང་པའི་གི་བློ་རིག་འདི་ལ་བལྟ་དགོས་རེད། སེམས་དང་སེམས་བྱུང་གི་འགྲོ་སྟངས་དེ་ཚོ་ཤེས་པ་བྱེད་དགོས་རེད། དེ་འདྲའི་བཀའ་མང་པོ་གནང་གི་འདུག་དེ་འདྲ་སོང་ཙང་ཨ་ད་རེས་དགེ་སློང་ལགས་ལ་ཡང་བློ་རིག་ཟེར་ན་ག་འདྲ་ཅིག་ལ་ཟེར་གི་རེད་ཨ་ལེ་འདི་ཐོག་ལ་ཅིག་འགྲེལ་བཤད་ཅིག་གནང་དང། ད་བློ་རིག་ལབ་ན་ནམ་རྒྱུན་ད་ང་རང་ཚོ།

ད་མེ་ཏོག་འདི་ཨ་ནི། མེ་ཏོག་འདི་གི་ཁྱད་ཆོས་འདི་གའི་འདི་ག་རེ་ག་རེ་རེད་འདུག་དེ་ཞིབ་འཇུག་བྱེད་ཡ་དེ་སེམས་བྱུང་གི་བྱེད་ལས་རེད་ཟེར་བ། དཔེར་ན་མེ་ཏོག་འདི་ཚོན་མདོག་དམར་པོ་རེད་ཤག། འདི་རྒྱ་སེའི་མེ་ཏོག་རེད་ཤག། ཨ་ནི་འདི་གསོན་པོ་རེད་ཤག། ཨ་ནི་མེ་ཏོག་འདི་དྲི་མ་ཞིམ་པོ་ཞེ་པོ་ཅིག་འདུག་ད་ཟེར་བྱས། ད་ང་ཚོ་ནམ་རྒྱུན་དཔེར་ན་ཆགས་སེམས་དང་འབྲེལ་བའི་སྐད་ཆ་འདྲ་པོ་བཤད་པ་ཡིན་ན། ང་ཚོ་ཕ་ནས་དཔེར་ན་བུ་འདྲ་པོ་ཅིག་ནས་ཕ་ནས་བུ་བུ་མོ་ཅིག་ཡོང་གི་འདུག་ད་ཟེར་འོ་ཕ་གིར་བུ་མོ་ཅིག་འདུག་ད་ཟེར་ཏེ། ཨ་ནི་ཁོ་སེམས་ཀྱི་ལས་ཀ་བྱེད་ཀྱི་ཡོད་པ། ད་བུ་མོ་དེ་ཨ་ནི་དཔེ་ཤ་མདོག་ཡག་པོ་འདུག་ད། ཨ་ནི། ག་རེ་ལབ་དགོས་རེད་བུ་མོ་དེ་སྐྲ་ནི་དཔེ་ཡག་པོ་ཞེ་པོ་ཅིག་འདུག་ད།

རྣམ་པ་ཚོ་སྐུ་ཁམས་བཟང་ང་ཀུན་བཟང་སྒྲོལ་མ་ཡིན། གཟའ་འཁོར་སྔོན་མ་རྒྱ་གར་གྱི་སྦེང་ལོར་གྲོང་ཁྱེར་དུ་རྟེན་གཞི་བྱས་པའི་ཏཱ་ལའི་བླ་མའི་མཐོ་སློབ་ཀྱི་ནང་བསྟན་རིག་པའི་སློབ་དགེ་དགེ་སློང་བསྟན་འཛིན་ཟིལ་གནོན་ལགས་སུ། བློ་རིག་དང་སེམས་དང་སེམས་བྱུང་ཞེས་པའི་གོ་དོན་ག་རེ་ཡིན་མིན་སྐོར་ལ་བཅར་འདྲི་ཞུས་པ་ལྟར་ད་རེས་དགེ་སློང་བསྟན་འཛིན་ཟིལ་གནོན་ལགས་སུ། སེམས་དང་སེམས་བྱུང་ངོ་འཕྲོད་པ་ཡིན་ན་དེས་ཕན་ཐོགས་དང་ཤུགས་རྐྱེན་ག་རེ་ཡོང་གི་ཡོད་མེད་བཅར་འདྲི་ཞུས་པ་ཞིག་གཤམ་དུ་གསན་རོགས་གནང།
སྐབས། གལ་སྲིད། མི་ཚེ་སྐྱེལ་བའི་སྐབས་ལ་ཡང། བཟའ་མི་དོ་བདག་གི། སེམས་དང་སེམས་བྱུང་གཉིས་ཀྱི་ངོ་འཕྲོད་པ་ཡིན་ན། འཚོ་བའི་ནང་ལ་ཡང་ཤུགས་རྐྱེན་ག་རེ་ཐེབས་ཀྱི་རེད།
ད། དྲང་པོ་བཤད་ན་ཨ་ལེ་དང་པོ་སྔོན་ལ། ང་ཚོ་ལ། དང་པོ། དཔེར་ན། ང་ཚོ་ཞིང་ཁ་བཏབ་གཉིས་སུ་འགྲོ་བྱས་ན། ཨ་ནི་ཞིང་ཁ་བཏབ་པ་ལ། ཨ་ནི། དཔེར་ན་ག་རེ་ཡིན་ན་ཡང་ཁོ་ཅིག་ཞིང་ཁ་འདི་ལ་གནོད་པའི་གི་རིགས་དེ། ཕར་བཀོག་དགོས་རེད། ཕར་བཀོག་ནས་གཡུག་དགོས་རེད་གཙང་མ་བཟོ་དགོས་རེད་དཔེར་ན་རྩྭ་འདྲ་བོ་འདི་ནི་ད། དེ་ཚང་མ་གཙང་མ་བཟོ་དགོས་རེད། ཨ་ནི་གཞི་ནས་ཞིང་ཁ་དེ། ཚང་མ་གཙང་མ་བཟོས་ན་འདི་ན་སོན་བཏབ་ནས་ཁོ། འདི་ང་རང་ཚོའི་དགོས་ཡས་ཀྱི་སོན་འདི་བཏབ་མི་དགོས་རིགས་འདི་ཚང་མ་ཕར་བཀོག་གཙང་མ་བཟོས་གཡུག་དགོས་རེད། དེའི་ནང་བཞིན་ཟེར་ནས་ཙང་ཨ་ལེ་དང་པོ། ང་ཚོ་ལ་ཡ། མི་དགོས་པ་ག་རེ་དགོས་ཡ་ག་རེ་འདི་ཤེས་དགོས་ཡ་དེ་གལ་ཆེན་པོ་རེད། ཞིང་ཁ་ཞིག་བཏབ་པ་ལ། ང་ཚོའི་མི་དགོས་རིགས་འདི་ག་རེ། གནོད་མཁན་དེ་ག་རེ། མ་གནོད་མཁན་དེ་ག་རེ། འདི་ངོ་མ་ཤེས་ན་ང་ཚོས་དབྱེ་བ་ཕྱེ་གི་མ་རེད་དཔེར་ན་ཞིང་ཁ་གི་རྩྭ་གིས་གནོད་ཀྱི་ཡོད་པ་དང་རྩྭ་འདྲ་མ་འདྲ་དེ་འདྲ་གང་བྱུང་མང་བྱུང་དེ་ཚོ་གིས་ང་ཚོའི་ཞིང་ཁ་བཏབ་པར་གནོད་ཀྱི་ཡོད་པ་ཧ་གོ་གི་མེད་པ་ཡིན་ན། ཨ་ཁོ་འདི་ནང་ལ་ས་བོན་རེ་བཏབ་འགྲོ་ན་ཁོ་ཡག་པོ་སྐྱེ་གི་མ་རེད་བ་ཞིང་ཁ་འདི། ཨ་ལས་སྔོན་ལ་གནོད་ཡས་ཀྱི་རིགས་དེ་ག་རེ་དེ་འདི་ཚང་མ་གཙང་མ་བཟོས་ཨ་ལས་ཁོ་འདི་ཨ་ནི་ཁོ་དགོས་ཡས་རིགས་དེ་ཕར་བཏབ་བྱས་ན་ཁོ་ཞིང་ཁ་སྐྱེ་ཡོད་བ། དེའི་ནང་བཞིན་ཨ་ལས་དང་པོ་ང་ཚོ་ང་རང་ཚོའི་གི་སེམས་དེ་ཡར་རྒྱས་བཏང་ཡ་ལ་ཡ། ང་ཚོའི་སེམས་དེ་ཅིག་གི་དགེ་བའི་གི་བསམ་བློ་ད་དཔེར་ན་བྱང་ཆུབ་གི་སེམས་ཟེར་ཡ་དང་སྟོང་པ་ཉིད་རྟོགས་པའི་ཤེས་རབ་ཟེར་དེ་འདྲས་ཨ་ལས་བསྒོམས་པ་ལ་འདི་ང་རང་ཚོ་ནམ་རྒྱུན་སེམས་ཡར་རྒྱས་གཏོང་ཡ་ལ་གནོད་སྐྱེལ་མཁན་རིགས་མང་པོ་ཞེ་པོ་ཅིག་མི་དགེ་བའི་བསམ་བློ་དེ་གི་འདི་འདི་ང་ཚོས་གི་ཤེས་དགོས་ཡ་འདི་དང་པོ་འདི་མེད་པ་བཟོ་བ་ལ་འདི་དང་པོ་ངོ་ངོ་ཤེས་དགོས་རེད། མི་དགོས་ཕ་གི་འདི་ངོ་མ་ཤེས་པ་ཅིག་ལ་ཁོ་མེད་པ་ག་འདྲས་བཟོ་གི་ཡིན་པས།

གནོད་པ་སྐྱེལ་མཁན་དེ་འཕགས་པས་ཀྱི་ད་ག་རེ་བྱེད་དགོས་འདུག་ཟེར་ན་ང་ཚོ་ག་འདྲ་བཀོག་དགོས་འདུག་གོ་ག་འདྲ་བཀོག་ནས་གཡུག་དགོས་འདུག་ཟེར་སྐད་ཆ་དེ་ཚོ་ལ་གཞི་མེད། ཨ་ལེ་དང་པོ་ངོ་དེ་ཤེས་དགོས་འདུག་ང་ཚོ་གནོད་མཁན་དེ་ག་རེ། ཕན་མཁན་དེ་ག་རེ་དེ་དབྱེ་བ་དེ་ཕྱེ་ཐུབ་པ་བྱེད་དགོས་འདུག་བྱས་ཙང་ང་རང་ཚོའི་སེམས་འདི་ལ་ཡག་པོ་བལྟས་བ་ཡིན་ན་ང་ཚོའི་སེམས་ཀྱི་རྣམ་གཞག་ལ་བ་དང་ང་ཚོའི་སེམས་འདི་ལ་ལྟ་ན་ང་ཚོ་ལ་གནོད་མཁན་གྱི་སེམས་ཅིག་ཡོད་རེད། ང་ཚོ་ལ་ཕན་ཐོགས་མཁན་གྱི་སེམས་ཅིག་ཡོད་རེད། བྱས་ཙང་ད་བློ་རིག་ནང་ལོགས་སེམས་སེམས་བྱུང་བྱས་དུས་སེམས་བྱུང་ནང་ལོགས་ལ་ང་ཚོ་ལ་གནོད་མཁན་ཅིག་ཡོད་རེད་ཕན་མཁན་ཅིག་ཡོད་རེད། བྱས་ཙང་ད་ངས་ངའི་གོང་དུ་ཞུས་པ་ནང་བཞིན་རེད། ད་དགེ་བ་བཅུ་གཅིག་ལབ་དུས་ང་ཚོ་ལ་ཕན་ཐོགས་མཁན་དེ་རེད། ད། རྩ་ཉོན་དྲུག་དང་ཉེ་ཉོན་ཉི་ཤུ་ཟེར་དུས་ང་ཚོ་ལ་གནོད་མཁན་དེ་རེད། ད་འདི་གྲས་དེ་ཡག་པོ་ཤེས་ན་ཁོས་ག་འདྲས་གནོད་གི་འདུག་ཁོ་སྐྱེས་དུས་ང་ཚོ་ལ་ག་འདྲས་སྐྱེ་གི་འདུག་ཁོས་ལས་ཀ་ག་རེ་བྱེད་གི་འདུག་དེ་ཚོ་ང་ཚོས་ཡག་པོ་ར་འཕྲོད་པ་ཡིན་ན། ཨ་ལེ་གཞི་ནས་ང་ཚོས་ཨ་ལེ་དང་པོ་ཁོ་ངོ་ཤེས་རེད་པ་ཡག་པོ་ངོ་ཐག་ཆོད་ཨ་ལེ་ཁོ་ག་འདྲ་གཙང་མ་བཟོ་དགོས་ཟེར་ཨ་ལེ་གཞི་ནས་སྐད་ཆ་དེ་གྲས་དེ་རྗེས་ལ་ཡོང་དགོས་རེད་པ་འོ་ད་དེ་འདྲ་འདྲ་པོ་ཅིག་རེད་ཞུ་ཡ་ཡིན། འོ་རེད་ད་ཨ་ད་ལྟ་གོང་དུ་གསུངས་པ་ནང་བཞིན་རེད། སེམས་བྱུང་ལྔ་བཅུ་ང་གཅིག་འོ་སེམས་བྱུང་ལྔ་བཅུ་ང་གཅིག་ནང་ལ་ད་རྩ་ཉོན་དྲུག་དང། ཨ་ནི། དགེ་བའི་བསམ་བློ་བཅུ་གཅིག་ཡོད་རེད་གསུངས་སོང་ཨ་ནི་དེ་ནས་རྩ་ཉོན་དྲུག་དང་ཉེ་ཉོན་ཉི་ཤུ་དེ་འདྲས་བཀའ་གནང་སོང་ཨ།
དཔེར་ན་ཆ་བཞག་ན་དགེ་བ་བཅུ་གཅིག་དེ་ག་རེ་ལབ་ན་དད་པ། དཔེར་ན་ངོ་ཚ་ཤེས་པ། ཁྲེལ་ཡོད་པ། འདོད་ཆགས་མེད་པ་ཞེ་སྡང་མེད་པ་གཏི་མུག་མེད་པ་བརྩོན་འགྲུས་ཟེར་ཨ་ནི། ཤིན་སྦྱངས་ཟེར་དང་བག་ཡོད་ཟེར་དང་བཏང་སྙོམས་ཟེར་དང་རྣམ་པར་མི་འཚེ་བ་ཟེར་དང་དེ་ཚོ་གྲས་དེ་དགེ་བ་བཅུ་གཅིག་ནང་ཚུད་ཡོད་རེད་ཞུ་ཡ་ཡིན་ཨ་ལས། ད་དཔེར་ན་ང་ཚོའི་སེམས་དེ་ཡར་རྒྱས་གཏོང་པ་ལ་བརྩོན་འགྲུས་ག་འདྲས་སྐྱེ་དགོས་རེད། ང་ཚོའི་སེམས་ནང་ལ་བརྩོན་འགྲུས་ལབ་ན་སྤྲོ་སྣང་བྱེད་པ་ད་འདི་ག་འདྲས་ཡར་རྒྱས་བཏང་བ་རེད། ང་ཚོའི་དགེ་བའི་བསམ་བློ་སྐྱེ་ཡ་ལ་ཡོད་ན་མེད་ན་དཔེར་ན་བག་ཡོད་ཟེར་ཡ་ང་ཚོའི་དགེ་བའི་བསམ་བློ་དགེ་བའི་བྱ་བ་ཞིག་བྱེད་པ་ཡིན་ན་ད་དུང་ལུས་ཀྱི་ལུས་ངག་གི་བྱ་བ་བྱེད་པ་ལ། ང་ཚོ་ལུས་ངག་གཉིས་དེ་དང་པོ་དགེ་བ་གི་ཕྱོགས་ལ་འཁྲིད་པ་ལ་སེམས་དེ་དགེ་བ་ཕྱོགས་ལ་འཁྲིད་དགོས་ཏོ། སེམས་དེ་དགེ་བ་ཕྱོགས་ལ་འཁྲིད་ཡ་ལ་ཨ་ནི་དགེ་བའི་གི་སེམས་བྱུང་ང་ཚོ་ལག་ཆ་དུ་མ་སོ་ག་རེ་ཡོད་རེད་ལབ་ན་བག་ཡོད་དེ་ཡོད་རེད། ད་ནི་བརྩོན་འགྲུས་དེ་ཡོད་རེད། དེ་ཚོ་ང་ཚོ་ངོ་ཤེས་ནས་ཉམས་ལེན་བྱེད་དགོས་རེད་ད་དེ་བེད་སྤྱོད་གང་འདྲ་བཏང་དགོས་རེད་ལབ་ཡ་དེ་སྐད་ཆ་དེ་སླེབས་ཀྱི་འདུག་བ། ཨ་ནི་དང་པོ་ངོས་ལ་ང་ཚོ་སེམས་དེ་ཡར་རྒྱས་བཏང་ཡ་ལ་ག་རེ་ག་རེ་བེད་སྤྱོད་བཏང་དགོས་རེད། ང་ཚོ་ཡར་རྒྱས་བཏང་ཡ་ལ་ག་རེ་ག་རེ་ཡོད་མེད་དེ་ཚོ་ཧ་གོ་མ་གོ་ན་ནི་ང་ཚོ་དེ་བེད་སྤྱོད་བཏང་ཤེས་ཀྱི་མ་རེད་ཧ་གོ་ཤེས་ཀྱི་མ་རེད། བྱས་ཙང་ད་དགེ་བ་བཅུ་གཅིག་ཟེར་བཤད་དུས་དགེ་བ་བཅུ་གཅིག་ནང་ལ་བག་ཡོད་ཡོད་རེད།

དཔེར་ན་ངོ་ཚ་ཤེས་པ། མི་ཟེར་དེ་ངོ་ཚ་མེད་པ་ཆགས་ན་ནི་སྡིག་པའི་ལས་ལ་འགྲོ་གི་འདུག་བ། སྡིག་པའི་བསམ་བློ་དེ་སླེབས་ཀྱི་འདུག་བ། ཨ་ནི་ད་གཟོད་ངོ་ཚ་ཡོད་པ་དེ་ག་འདྲས་ངོ་ཚ་ཡོད་པའི་བསམ་བློ་དེ་ང་ཚོ་ག་འདྲས་བྱས་ནས་ཡང་སྐྱེ་ཡ་གི་ཐབས་ཤིག་བྱེད་དགོས་རེད། དེ་ཡོད་ན་ཨ་ནི་འདི་ཡོང་ན་སེམས་དེ་ང་ཚོ་དགེ་བའི་ཕྱོགས་ལ་ཁྲིད་འགྲོ། སེམས་དེ་དགེ་བའི་ཕྱོགས་ལ་ཁྲིད་འགྲོ་ན་ལུས་ངག་གཉིས་དེ་གི་ཀུན་སྤྱོད་དེ་དགེ་བའི་ཕྱོགས་ལ་རང་བཞིན་གྱིས་འགྲོ་གི་འདུག་བ། སེམས་ག་པར་འགྲོ་ན་ལུས་ངག་གཉིས་དེ་རྗེས་ལ་འགྲོ་བཞག་གི་འདུག་བ། ཨོ་ད་དེ་འདྲ་འདྲ་བ་ཅིག་རེད་ཞུ་ཡ་ཡིན། ཨ་ལས། ཨ། ནམ་ཞག་རྒྱུན་དུ་ང་ཚོས་མི་དགེ་བ་བཅུ་སྤང་རྒྱུ་དགེ་བ་བཅུ། དཔེར་ན་སྲོག་གཅོད་སྤང་བ་དང་མ་བྱིན་པ་ལེན་པ་སྤང་བ་ལོག་གཡེམ་སྤང་བ་ཟེར་འདུག་བ་ཏིལ་མར་བ། དེ་ད་ལོག་ཨ་རེད་ཤེས་དགོས་ཡ་རེད། ད་དཔེར་ན་ད་ངས་ཁྱེད་རང་གིས་དྲི་བ་གཅིག་བཏང་སོང་དེ་གནད་འགག་ཆེན་པོ་ཞིག་འདུག་དེ་ངས་ཏོག་ཙམ་ཞུས་ན་སྐར་མ་གཅིག་ཙམ། དཔེར་ན་རྩ་ཉོན་དྲུག་ལབ་པ་ཡིན་ན། རྩ་ཉོན་དྲུག་དེ་གཙོ་བོ་དེ་རེད་ང་ཚོ་ལ་ཡ་གནོད་སྐྱེལ་མཁན་ནང་གཙོ་བོ་དེ་རེད་དཔེར་ན་ཆགས་ཞེན་ནི་འདོད་ཆགས་ཟེར་དང། ཁོང་ཁྲོ་ཟེར་དང། ང་རྒྱལ་ཟེར་དང། དེ་ནས། ཉོན་མོངས་ཅན་གྱི་ཐེ་ཚོམ་ཟེར་ཏེ། ཐེ་ཚོམ་ཚང་མ་སྡུག་ཅག་མ་རེད་ཉོན་མོངས་ཅན་གྱི་ཐེ་ཚོམ་ལབ་ཡ་དེ་སྡུག་ཅག་རེད། ཉོན་མོངས་ཅན་གྱི་མ་རིག་པ་ཟེར་དང། ཨ་ཉོན་མོངས་ཅན་གྱི་ལྟ་བ་ཟེར་ད། དེ་ཚོ་དྲུག་དེ་ཨ་ནི། ལྟ་བ་ཚང་མ་སྡུག་ཅག་མ་རེད་ཉོན་མོངས་ཅན་གྱི་ལྟ་བ་ཟེར་དེ་སྡུག་ཅག་ཤུགས་ཆེ་རེད། དེ་ལྟ་བ་ལབ་ན་ང་ཚོ་བསམ་བློ་བཏང་ཕྱོགས་ཅིག་རེད་བ། འོ་རེད། ད་འདི་འདི་འདྲའི་གི་བསམ་བློ་རིགས་འདི་ང་ཚོ་ལ་གནོད་ཡ་གི་ད་འདི། ང་ཚོ་གནོད་མཁན་གྱི་གཙོ་བོ་གྲས་དེ་འདི་དྲུག་འདི་བཞག། ད་འདི་དང་མཉམ་དུ་ལ་དཔེར་ན་ཁོང་ཁྲོ་ནང་ལོགས་ལ་རྒྱལ་བ་རིན་པོ་ཆེས་ག་དུས་ཡིན་ན་གསུངས་ད། Family of Anger། གསུངས་ད། ཁོང་ཁྲོ་གི་ནང་མི་ཟེར་བ་རེད་ཁོང་ཁྲོ་གི་ནང་ཁོངས་སུ་གཏོགས་དེ་དེ་ནང་ལོགས་ལ་རིགས་མང་པོ་ཞུགས་ད། ད་འདི་སྐད་ཆ་བཤད་དུས་ཨ་ནི་གཞི་ནས་ཉེ་ཉོན་ཉི་ཤུ་ནང་སླེབས་འོང་ད། ད་ཉེ་ཉོན་ཉི་ཤུ་ནང་ལ་སླེབས་འོང་དུས་བསམ་པ་ལ་ཨ་ནི་ག་རེ་ལབ་བསམ་པ་ལ་ཁྲོ་བ་ཟེར་ད། འཚིག་པ་ཟེར་ད། ཕྲག་དོག་ཟེར་ད། འགྲན་སེམས་ཟེར་ད། ད་ང་ཚོ་མང་པོ་ཡོང་གི་འདུག་ཨ་ནི་ག་རེ་ལབ་དགོས་རེད། འདི་ཚོའི་རིགས་དེ་འཁོན་འཛིན་ཟེར་དེ་ཚོ་ཁོང་ཁྲོ་གི་ནང་ཚུད་འགྲོ་གི་རེད། ད་འདོད་ཆགས་ཀྱི་ནང་ལོགས་ཀྱི་ཨ་ནི་ང་ཚོ་ཉོན་མོངས་ཆུང་ཆུང་ཆུང་ཆུང་ནམ་རྒྱུན་ང་ཚོ་ལ་གནོད་སྐྱེལ་མཁན་དེ་ག་རེ་ག་རེ་ཡོད་རེད་ལབ་པ་ཡིན་ན། འདོད་ཆགས་ནང་ལ་གཡོ་ཟེར་དང་གཡོ་སྒྱུ་ཟེར་དང་འོ་དེ་སེར་སྣ་ཟེར་དང་འོ་དེ་ངོ་ཚ་མེད་པ་ཟེར་དང་ཁྲེལ་མེད་པ་ཟེར་དེ་ཚོ་འདོད་ཆགས་ཀྱི་ནང་ལོགས་ལ། ཨ་ནི་བག་མེད་ཟེར་དང་དེ་ཚོ་དེ་ཚོ་མང་པོ་ཅིག་འདོད་ཆགས་ཀྱི་ནང་ལོགས་ལ་འཛུལ་ཡོང་ད་ད་དཔེར་ན་ཆ་བཞག་ན་ཨ་ནི་རྣམ་གཡེང་ད་བརྗེད་ངེས་ཟེར་དང་རྣམ་གཡེང་ཟེར་དེ།

འདི་ག་འདི་ཚང་མ་ཨ་ནི་འདོད་ཆགས་ཀྱི་ཁོངས་སུ་གཏོགས་ཡས་ཀྱི་ཁོང་ཚོ་ཚོགས་པ་འདྲ་བོ་ཅིག་ཅིག་འདི་ལ family ཟེར་མིང་བཏགས་པ། ཨ་ནི་ཁོང་ཁྲོ་གི་ཁོངས་སུ་འགྲོ་མཁན་གྱི་ཨ་ནི་ང་ཚོའི་བསམ་བློ་སྡུག་པའི་རིགས་དེ་རིགས་དེ་ཡོད་ད། འོ་ད་འདི་རིགས་དེ་ཨ་ནི་གཏི་མུག་གི་ཁོངས་སུ་གཏོགས་པ་དེ་འདྲ་ཡོད་རེད་ཟེར་ད་འདི་མར་ཡན་ལག་དེ་མར་བཤད་ཡོང་དུས་ཨ་ནི་ཉེ་ཉོན་ཉི་ཤུ་ཟེར་ནས་མར་བཤད་ཡོང་དུས། རྩ་ཉོན་དྲུག་ཉེ་ཉོན་ཉི་ཤུ་ཟེར། ཨོ་ད་འདི་འདྲ་འདྲ་བོ་ཅིག་རེད་ཞུ་ཡ་ཡིན། གཤམ་དུ་དགེ་སློང་བསྟན་འཛིན་ཟིལ་གནོན་ལགས་ཀྱི YouTube དྲ་ལམ་ཐོག་སེམས་བྱུང་ལྔ་བཅུ་ང་གཅིག་ངོ་སྤྲོད་གནང་བ་ཞིག་གསན་གྱི་རེད། ད་སེམས་བྱུང་དེ་ལ་དབྱེ་བ་དེ་ལ་སེམས་བྱུང་ལྔ་བཅུ་ང་གཅིག་བཤད་དོ། ད་ང་ཚོ་ད་ལྟ་སེམས་བྱུང་ལྔ་བཅུ་ང་གཅིག་དེ་གཙོ་བོ་དེ་མངོན་པ་ཀུན་བཏུས་ཀྱི་ད་རྗེས་སུ་འབྲངས། མངོན་པ་ཀུན་བཏུས་ནང་ལོགས་ལ་ཡང་སེམས་བྱུང་ལྔ་བཅུ་ང་གཅིག་གི་ད། རྣམ་གཞག་དེ་གི་དེ་འགྲེལ་བཤད་གསུངས་པ་རེད། ད་མངོན་པ་མཛོད་ཀྱི་ནང་ལོགས་ལ་སེམས་བྱུང་ལྔ་བཅུ་ང་གཅིག་གསུང་གི་ཡོད་མ་རེད་སེམས་བྱུང་དེ་ལ་ཡང་ཡང་འགྲེལ་བཤད་བརྒྱབ་སྟངས་ཡང་སེམས་བྱུང་བར་ནང་ཚན་ལ་དབྱེ་བ་ཕྱེ་སྟངས་དེ་ཏོག་ཙམ་མི་འདྲ་བ་ཡོད་རེད་ལ་གྲངས་ཀའི་ཆ་ནས་ཡང་བཞི་བཅུ་ཞེ་གྲངས་ཅིག་བཞི་བཅུ་ཞེ་དྲུག་ཞེ་བདུན་ཅིག་མ་གཏོགས་གསུང་གི་ཡོད་མ་རེད་ད། སེམས་བྱུང་ལྔ་བཅུ་ང་གཅིག་ཟེར་ཡ་དེ་ནམ་རྒྱུན་ཡོངས་གྲགས་ཀྱི་བཤད་ཡ་དེ་མངོན་པ་ཀུན་བཏུས་བྱས་ད་ང་རང་ཚོ་ནམ་རྒྱུན་བློ་རིག་སྦྱང་དུས་ཨ་ནི་གཙོ་བོ་འགྲོ་དུས་མངོན་པ་ཀུན་བཏུས་ཀྱི་ད་གཞུང་དེ་གཞིར་བཞག་གཞིར་བཞག་ནས་ད་འགྲོ་འདི་ཡང་ཆགས་ཡོད་རེད་ཤོད་བྱས་ཙང་ད་སེམས་བྱུང་ལྔ་བཅུ་ང་གཅིག་འདི་ག་རེ་རེད་ལབ་ན་འདི་རེད་ད་དང་པོ་འདི་ཀུན་འགྲོ་ལྔ་ཟེར་དེ་གཅིག་རེད། གཉིས་པ་འདི་ག་རེ་རེད་ཡུལ་ངེས་ལྔ་ཟེར་ད། གསུམ་པ་འདི་དགེ་བ་བཅུ་གཅིག་ཟེར། བཞི་པ་འདི་རྩ་ཉོན་དྲུག་ཟེར་དེ་ནས་ཉེ་ཉོན་ཉི་ཤུ་བྱས་དེ་ནས་གཞན་འགྱུར་བཞི་ད་འདི་ལ་ཡང་སེམས་བྱུང་ལྔ་བཅུ་ང་གཅིག་ལབ་ཡོད་རེད་ད། བློ་བློ་གསལ། ཨ་ནི་ད་ལྟ་གོང་དུ་བཀའ་འདྲི་ཞུ་ས་དེ་ནི་ཨ་ནི་སྦེང་ལོར་གྱི་གྲོང་ཁྱེར་ནང་ལ་རྟེན་གཞི་བྱས་པའི་ཏཱ་ལའི་བླ་མའི་མཐོ་སློབ་ཀྱི་ཨ་ནི་དགེ་རྒན་དགེ་སློང་བསྟན་འཛིན་ཟིལ་གནོན་ལགས་རེད། དགེ་སློང་བསྟན་འཛིན་ཟིལ་གནོན་ལགས་ང་ཚོར་བཀའ་འདྲི་ཞུ་ཡའི་གོ་སྐབས་གནང་བར་ཐུགས་རྗེ་གནང། ལགས་སོ།